ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་ལྔ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་གནས་མཆོག་རྡོ་རྗེ་གདན་ལ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་སྒྲོལ་མ་ཉེར་གཅིག་གི་རྗེས་གནང་གནང་བ་དང། དེ་བཞིན་སྤྱི་ལོ་གསར་བཞད་སྐབས ྋགོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པ་སོགས་དམིགས་བསལ་ཆོས་འབྲེལ་དང་མཛད་འཕྲིན་ཁག་ཐོག་སྩལ་གནང་བའི་བཀའ་སློབ་ཟུར་འདོན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག RFA ཚེག ORG། དེའི་ཐོག་ལ། ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ད་རིང་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བྱང་ཆུབ་སེམས་འགྲེལ་གྱི་གསུང་ཆོས་གནང་པ་དང་དམིགས་བསལ་སྤྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ཡིན་པ་ཡིན་ན། སྒྲོལ་མ་ཉེར་གཅིག་གི་རྗེས་གནང་གནང་ཡོད་རེད་ལགས་ཡང་སྤྱི་ལོ་གསར་བཞད་ཀྱི་ཉིན་མོ་དེ་ནི་རི་བོ་དགེ་ལུགས་པ་ཡོངས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་རེད་ལགས་དེ་བཞིན་སྤྱི་ཟླ་དང་པོའི་ཚེས་གསུམ་གྱི་ཉིན་མོ་དེ ྋགོང་ས་ཏཱ་ལའི་བླ་མའི་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང་ཞུ་བ་དེ་གའི་རྨང་གཞི་འདིང་འཇོག་གི་མཛད་སྒོའི་ཐོག་ལ་ནི་རྒྱལ་བ་རིན་པོ་ཆེ་ནས་བཀའ་སློབ་གནང་ཡོད་དུས་ཡང་གོང་ཞུས་ཀྱི་མཛད་འཕྲིན་འདི་གས་ང་ཚོའི་ལེ་ཚན་ནང་ལོགས་ལ་ཞིབ་ཕྲ་ཅིག་ངོ་སྤྲོད་ཞུ་གི་ཡིན། ད་ལྟ་གོང་ལ་ཞུས་པ་ནང་བཞིན་གྱི་སྤྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ཡིན་པས་ན་རྒྱལ་བ་རིན་པོ་ཆེ་ནས། སྒྲོལ་མ་ཉེར་གཅིག་གི་རྗེས་གནང་གནང་ཡོད་རེད་ལགས་སྐབས་དེ་དུས་བཀའ་སློབ་ནང་ལོགས་ལ་གནས་ཁྱད་པར་ཅན་འདི་འདྲ་ཅིག་ལ་བྱང་ཆུབ་སེམས། ཀྱི་ཉམས་ལེན་བྱས་པ་དེ་ཡིན་པས་ན་གནས་དང་གང་ཟག་ཚང་མ་བྱིན་གྱིས་བརླབ་རྒྱུ་ཡིན་པ་དང་འཕྲལ་ཕུགས་གཉིས་ཀ་ལ་ཁེ་ཕན་ཡོད་པའི་སྐོར་ལ་ནི་བཀའ་སློབ་འདུག་སེ་ཅིག་གནང་སོང། ད་ད་རེས་གནས་མཆོག་རྡོ་རྗེ་གདན་དུ་ཡང་ནི་མི་མང་འདུ་འཛོམས་ཆེན་པོ་ཞིག་ཡོད་ས་དེ་ཨེ་འདི་དོན་གཉེར་ཅན་ཁོ་རང་ཚོ་ད་སྦྱིན་བདག་ཁ་ཤས་ཤིག་ཨེ་ནི་སྒྲོལ་མའི་ད་བྱིན་རླབས་ཤིག་གནང་རོགས་གནང་ཟེར་ནས

སངས་རྒྱས་བཀའ་གཉིས་རིས་སུ་མ་ཆད་པར་ཚང་མ་ལོག་གིས་བྱང་ཆུབ་ཀྱི་སེམས་ཀྱི་ཉམས་བཞེས་གནང། ད་བྱང་ཆུབ་ཀྱི་སེམས་ལ་ཉམས་ལེན་བྱས་ཡོང་དུས་འཕྲལ་དུ། ལུས་བདེ་བ་སེམས་སྐྱིད་པ་དེའི་ཐོག་ནས་ནི་ཚེ་འགྲོ་ཡ་རེད་ཤག་སེམས་ལ་དངོས་གནས་དྲང་གནས་ཀྱི་ཞི་བདེ་ཡག་པོ་ཅིག་འདུག་སེ་ཡོང་བའི་ཁ་ཐུག་ལ་ལུས་ཀྱི་འབྱུང་བ་འདི་ཡི་དོ་སྙོམས་དེ་ལ་བརྟེན་ནས

དེ་ལས་ལྷག་པ་མི་འདུག་དེ་ལ་བརྟེན་ནས་གཞན་དོན་བསྒྲུབ་ཡ། དེ་ལས་ལྷག་པ་མི་འདུག་པ། བྱས་ཙང་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་གསུངས། ད་དེ་རེད། ད་གལ་ཆེ་ཤོས་ང་ཚོ་དེ་འཛོམས་ནས་གནས་ཁྱད་པར་ཅན་དེ་ལ་ཡ། བྱང་ཆུབ་སེམས་བསྒོམ་ཡ། དེ་ནི་ད་བྱང་ཆུབ། བྱང་ཆུབ་ཟེར་ཡ་གི། བྱང་ཟེར་ཡ་དེ་གི་དོན་དག་ཡག་པོ་ཞིག་ཤེས་པ་ལ། སྒྲིབ་པ་སྤངས་པའི་བྲལ་བའི་ཡོན་ཏན་དེ་བསམ་བློ་གཏང་དགོས་པ་རེད། གནས་ལུགས་མཐོང་བའི་ཤེས་རབ་ཀྱི་འདུག་སེ་བསྒྲིབས་བསྡད་ན་ཨ་ནི་ཡིན་ལུགས་ཆ་ཚང་བ་ཞིག་ཡིད་ལ་ཁོང་དུ་ཆུད་ནས་ཡ་ཡིད་ལ་ཆུབ་ཐུབ་ཡ་ཞིག་ཡོད་མ་རེད་ད་དེ་འདྲ་ཡིན་དུས་བྱང་ཆུབ་ཀྱི་སེམས་ཟེར་དེ་ཡ་དེ་སྤུས་དག་པོ་ཞིག་ཡོང་ཡ་ལ་སྤྱིར་བཏང་བྱང་ཆུབ་སེམས་དཔར་གྱུར་པའི་མདོ་སྡེ་པ་ཡོད་རེད་སེམས་ཙམ་པ་ཡོད་རེད་ཨ་ནི་དབུ་མ་པ་ཆེ་ཡོད་རེད་དེ་ཡིན་ནའི། དབང་པོ་རྣོན་པོའི་དབང་དུ་བྱས་པའི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་ཡག་པོ་ཅིག་ཡོང་ཡ་ལ་ཡ་སྟོང་ཉིད་ཀྱི་ལྟ་བ་དེ་ཞེ་པོ་གལ་ཆེན་པོ་རེད་ཤག་ད་ད་རིང་ང་རང་ཚོ་དེ་གནས་ཁྱད་པར་ཅན་དེ་ལ་ཡ་ཨ་ནི་ག་ཚོད་ཐུབ་ཐུབ་ཀྱི་བྱང་ཆུབ་ཀྱི་སེམས་བསམ་བློ་བཏང་ཡ་ད
ཨེ་ནི་སྟོང་ཉིད་ཀྱི་ལྟ་བ་བསམ་བློ་གཏོང་ཡག་གལ་ཆེན་པོ་རེད། དེ་ནས་ཨ་ནེ་ཡང་མུ་མཐུད་ད་སྒྲོལ་མ་ཉེར་གཅིག་གི་རྗེས་གནང་འདི་མ་གནང་གོང་དེ་ཡང་དེ་སྔ་ཨ་ནེ་འབྲེལ་ཡོད་ཀྱི་དབང་ཞུས་གནང་པའི་གནས་ཚུལ་རེད་ཨ་ནེ་རྒྱལ་བ་རིན་པོ་ཆེ་ནས་ད་སྒྲུབ་བཞག་གནང་པའི་རིང་ག་སྒྲོལ་མ་བསགས་གནང་རྒྱུ་ཡིན་པ་འདུག་ས་བཀའ་ཅིག་གནང་སོང། ད་ཡང་ད་སྐབས་སུ་བབ་པ་དེ་ཨོ་སྒྲོལ་མ་ཉེར་གཅིག་གི་རྗེས་གནང་བྱེད་ཡག་རེད།

ཨེ་ནི་ཁྱེད་རང་ཚོ་ཚང་མ་ལོག་གིས་ཨེ་ནི། གནས་ཁྱད་པར་ཅན་འདི་དང་འབྲེལ་ནས་འཕགས་མ་སྒྲོལ་མ་ལ་གསོལ་བ་རྩེ་གཅིག་ཏུ་བཏབ་ནས་ཨེ་ནི་སྤྱིར་སངས་རྒྱས་ཀྱི་བསྟན་པ་རྒྱས་པ་འགྲོ་ཀུན་བདེ་བ་ཨེ་ནི་དེའི་སྐབས་སུ་བབ་པ་ང་ཚོ་འདིར་འདུས་བསྡད་པའི་བླ་སློབ་ང་ཚོ་ཚང་མ་ལོ། དངོས་གནས་དྲང་གནས་ཀྱི་ཚེ་ཀྱི་བར་ཆད་ཐམས་ཅད་ཞི་ནས་པའི་ཚེ་འདི་ཙམ་དུ་མ་ཟད་པའི་ཚེ་རབས་ནས་ཚེ་རབས་པའི་གཞན་དོན་རྒྱ་ཆེར་སྒྲུབ་ཐུབ་ཡ་ཅིག་གིས་ཨེ་ནི་ང་རང་ཚོ་སྨོན་ལམ་ཡག་པོ་ཞིག་བརྒྱབ་ནས་ཨེ་ནི་སྒྲོལ་མའི་ཚེ་གཟུངས་བསག་བྱེད་ཀྱི་ཡིན་ན་ཡག་པོ་ཡོང་གི་རེད་ད་བྱས་ན་ངས་མ་སྒྲུབ་བཞག་དེ་མ་བཏོན་པའི་རིང་དེ་ཁྱེད་རང་ཚོ་ཚང་མ་ལོག་གིས་ཨེ་ནི་འཕགས་མ་སྒྲོལ་མ་འཕྲིན་ལས་ཀྱི་ལྷ་རྒྱལ་ཀུན་འཕྲིན་ལས་ཀྱི་རང་གཟུགས་ཨེ་ནི་རྗེ་བཙུན་སྒྲོལ་མ་པའི་སྙིང་ནས་དཔེ་ཡག་པོ་ཞིག་དཔེ་ཡིད་ཆེས་དད་པ་བརྟན་པོ་ཞིག་གི་ཐོག་ནས

གི་ཆེད་དུ་ཡིན་དུས་དཀའ་ནས་འཕགས་པ་སྤྱན་རས་གཟིགས་དང་ནི་ལས་སྨོན་བཟང་པོ་ཅིག་ཡོད་རེད་ལ་ཡང། དམིགས་བསལ་རྒྱ་བོད་ཧོར་སོག་ཚང་མའི་ནང་ལོགས་ལ་མི་རབས་ནས་མི་རབས་ནང་ཆོས་དོན་གཉེར་བྱེད་མཁན་གྱི་ནང་པ་ཅིག་ཆགས་ཀྱི་ཡོད་ལ་ལས་འབྲེལ་ཅིག་གི་ཡོད་པ་འདིའི་སྐོར་ལ་འདུག་ཅེས་བཀའ་གནང་སོང། ད་དེ་གས་ང་དང་སྒྲོལ་མའི་བསྒྲུབ་བྱ་དེ་དེ་གྲུབ་པར་བྱེད། གང་ལྟར་ང་རང་ཚོ་ད་རེས་དེར་འདུས་པའི་མི་དེ་ཡིན་ཏེ་དངོས་གནས་དྲང་ནས་ཀྱི་ཆོས་དོན་གཉེར་དེ་ཟེར་དུས་ད་ཐར་པ་དོན་གཉེར་ཆགས་བསྡད་ཡོད་རེད་ཨེ་ནི་ཀོ་བྱེ་བྲག་ཏུ་ད་ག་ཅིག་ང་ལ་ཡ་དད་པ་ད་གུས་པ་ཞེན་ཁོག་རྩེ་གཅིག་ཡོད་བསྡད་པ་ཅིག་ཆགས་བསྡད་ཡོད་རེད་ས་གྱང་སང་པ་ལོ་བཞི་ཙམ་གི་བའི་ཚེ་རིང་བ་དེའི་ཚོད་ཀྱིས་ཁྱེད་རང་ཚོ་གེགས་ཀི་སོ་སོ་ལ་ཡིན་ནའི་གང་ད

ཚེ་རབས་ནས་ཚེ་རབས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་སྟེ། ཨེ་ནི་ས་ལམ་བགྲོད་ནས་འཕགས་པའི་གོ་འཕང་མངོན་དུ་བྱེད་ཐུབ་ཡ་ཅིག། ཨེ་ནི་ངས་སྨོན་ལམ་འདི་རྒྱག་གི་ཡོད། ཨེ་ཁྱེད་རང་ཚོས་སྨོན་ལམ་འདི་སྐྱོན་ཤོག་ཨོ་ཡ། ད་དེ་འདྲ་བའི་ཨེ་ནི་ཀུན་སློང་རྣམ་པར་དག་པའི་སྒོ་ནས། ཨེ་ནི་ཨོ་ད་སྒྲོལ་མའི་རྗེས་གནང་ཞུ་ཡག་གི་དོན་དུ

བོད་མི་རེད་ད་ག་ནང་བཞིན་གྱི་ཨེ་ནི་ཆེན་པོ་ཧོར་ཟེར་ནས་སོག་རིགས་ཀྱི་ཡེ་དེ་བྱས་ཨེ་ནི་རྒྱ་རིགས་ནང་ལ་མང་པོ་ཞེ་པོ་ཅིག་དཔེར་ན་རྒྱ་ནག་ནང་ལ་ནང་པའི་ལྷ་ཁང་མང་པོ་ཞེ་དྲག་ཡོད་རེད་སྔོན་མ་ང་གནས་སྐོར་ཡ་ད་གནས་སྐོར་ཟེར་ནས་མི་འདུག་ལྟ་སྐོར་བྱས་ནས་དེ་བ་མང་པོ་འགྲོ་མྱོང་ག་ད་ཨེ་ནི་ནང་པའི་ལྷ་ཁང་མང་པོ་ཡོད་རེད་མི་ཚང་མ་ལོག་སེམས་ལ་ཡང་ནང་པའི་ཆོས་ཀྱི་བག་ཆགས་ཤིག་ཡོད་བསྡད་པ་རེད། རྒྱ་ཧོར་བོད་གསུམ་ཟེར་མཁན་འདི་དེ་ག་ད་སངས་རྒྱས་ཀྱི་ཆོས་ལ་ཡང་དམིགས་བསལ་གྱི་ལས་འབྲེལ་ཡོད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུས་ད་ད་རེས་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་གནས་དེ་ལ་ཡང་ཨེ་འཕགས་མ་སྒྲོལ་མའི་ད་རྗེས་གནང་བྱིན་རླབས་ཅན་དེ་ཞུ་ཡ་ཡིན་པས། ད་ག་ནང་བཞིན་ཡང་མུ་མཐུད་ཨེ་ནི་བཀའ་སློབ་ནང་ལོགས་ལ་ད། རྒྱ་བོད་ཧོར་གསུམ་གྱི་དད་ལྡན་པ་ཚོ་ཡིན་པས་ན་དད་པ་ཨེ་ནི་རྩེ་གཅིག་ཏུ་ཡོད་མཁན་གཅིག་གི་ཆགས་ཀྱི་ཡོད་དུས། གོང་ལ་ཞུས་པ་ནང་བཞིན་གྱི་རང་གཞན་གཉིས་ཀར་ཕན་པ་གྲུབ་ཡ་ལ་ད་བྱང་ཆུབ་སེམས་ཀྱི་སྡོམ་པ་བཟུང་གནང་ཡག་ཡིན་པ་དང་དེ་དག་གི་ཐོག་ནས་མུ་མཐུད་བྱས་འདུག་ཅེས་བཀའ་གནང་སོང། ད་ཐོག་མར། སྤྱི་བྱེ་བྲག་གི་ཆོས་བཤད་དེ་ཀུན་སློང་བཅོས་ཏེ་ཞིབ་ཕྲ་ཞུ་དགོས་ཡ་མི་འདུག་ད་ཐེག་ཆེན་ཐུན་མོང་གི་སྡོམ་པ་འཛིན་པའི་དམིགས་རྣམ་ད་སྤྲད་དེ་ཨེ་ནི། སྡོམ་པ་འཛིན་པ་འདི་ཡི་རྗེས་ཟློས་མཛད་པར་ཞུ། ཐེག་ཆེན་ཐུན་མོང་ཟེར་བ་ནི། མདོ་དང་སྔགས་ཐུན་མོང་གསུང་གི་ཡོད་ཡིན་ན་མི་ཤེས། ཐེག་ཆེན་ཐུན་མོང་གི་སྡོམ་པ་འཛིན་པའི་དམིགས་པ་རྣམས་སྤྲད་དེ། མདུན་ན་ཁ་ས་ཞུས་པ་ནང་བཞིན་རེད་ཨེ་ནི། སྟོན་པ་ཐུབ་པའི་དབང་པོ་མཚན་དང་དཔེ་བྱད་ཀྱིས་བརྒྱན་པ་ཨོ་ཨེ་ནི་འཁོར་ཨེ་ནི་དགྲ་བཅོམ་པའི་ཚོགས་ཀྱིས་བསྐོར་ནས་ཡོད་བསྡད་པ་ཅིག་དེ་མངོན་སུམ་ལ་ཡོད་དགོངས་པ་བཞེས། ད་དེའི་སྟོན་པའི་དྲུང་ལ་ཡ་ཉེ་བའི་སྲས་ཆེན་བརྒྱད་ཨོ་དེ་ཚོའི་གྲལ་དུ་ཨེ་ནི་མི་ཡི་རྟེན་ཅན་གྱི་ཁྱེད་ཀྱི་གྲུབ་ཆེན་བརྒྱད་ཅུ་ཟེར་བ་རེད

རྦད་དེ་ཆོས་མེད་པ་བཟོ་ཡག་གི་ཐབས་ཤེས་པས་འཇམ་རྩུབ་སྣ་ཚོགས་ཀྱི་ཐོག་ནས་མེད་པ་བཟོ་ཡག་གི་རྦད་དེ་འབད་བརྩོན་བྱེད་པ་རེད་དེ་རྩ་བ་ཉིད་ནས་འགྲུབ་ཐུབ་ཡག་ཡོད་མ་རེད། ཆོས་མེད་པ་ཆགས་རྒྱུ་ཚབ་ལ་དེ་རིང་ཁ་སང་རྒྱ་ནག་ནང་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་ཡག་ཅིག་ཆགས་བསྡད་ཡོད་རེད། འོ་དེ་འདྲ་ཡིན་དུས་ང་རང་ཚོ་བསམ་བློ་ལོག་ང་ཚོ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དང་བདེ་འབྲས་ཀྱི་བསམ་བློ་བཏང་ནས་སེམས་ལ་སྤྲོ་བ་སྐྱེ་ཡག་ཨ་ཅང་ཅང་དེ། ད་ལྟ་དངོས་ཡོད་གནས་ཚུལ་རྒྱ་ཧོར་བོད་གསུམ་གྱི་ཡུལ་གྲུ་འདི་ཡི་འདི། སངས་རྒྱས་ཀྱི་ཆོས་ལ་དད་པ་དང་ཨེ་ནི་ང་ལ་ཆ་བཞག་ན་ཡང་དད་པ་དང་མོས་པ་དཔེ་རྩེ་གཅིག་ཡོད་བསྡད་པ་ཅིག་ཕལ་ཆེར་ཆགས་བསྡད་བཞག་འོ་དེ་འདྲ་ཡིན་དུས་དེ་ལྟ་བུའི་ད་ཀུན་སློང་རྣམ་པར་དག་པའི་ཐོག་ནས་ཨེ་ནི་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་བ་འདི་ཡི་རྗེས་ཟློས་མཛད་པར་ཞུ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི། ད་ཚིག་འདི་ནུས་པ་ཆེན་པོ་ཞེ་པོ་རེད་བཞག། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། འཕྲལ་དུ་སེམས་སྐྱིད་པ་ཡང་བྱང་ཆུབ་ཀྱི་སེམས། མཐར་ཐུག་པའི་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཡག་དེ་བྱང་ཆུབ་ཀྱི་སེམས་དེ་འདྲ་ཡིན་དུས་རང་དང་གཞན་གྱི་གནས་སྐབས་དང་མཐར་ཐུག་གི་དོན་མ་ལུས་པ་བསྒྲུབ་པར་བྱ་བའི་ཕྱིར་ཨེ་ནས་བྱང་ཆུབ་ཀྱི་སེམས་བསྐྱེད་ཀྱི་ཡིན་ཟེར་ཏེ་རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། ད་བྱང་ཆུབ་ཀྱི་སེམས་བསྐྱེད་པ་ཙམ་མ་ཡིན་པར། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར། ད་སེམས་ཅན་ཐམས་ཅད་བདག་གིས་བདེ་བའི་མགྲོན་དུ་གཉེར་བས། ཨེ་ནི་སོ་སོའི་རྦད་དེ་འདུན་པ་མོས་པ་ཤུགས་དྲག་པོ་གིས་གསལ་བཏབ་ནས། ད།

ཁོ་རང་ཚོ་སོ་སོའི་ནུས་པ་དང་འཚམས་པ་ཅིག་གིས་གང་ལྟར་ཅིག་གིས་ད་དོན་སྒྲུབ་ཡག་ཅིག་ད་ཡོང་གི་ཡོད་རེད་དེ་འདྲ་ཡིན་དུས། དེའི་རང་གཞན་དོན་ནི་རབ་བསྒྲུབ་བྱང་ཆུབ་སེམས། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ད་བྱང་ཆུབ་སེམས་དཔའི་སྡོམ་པ་བཟུང། ལན་དང་པོ་དེ་བྱས་ད་ལན་གཉིས་པ་ཡང་རྗེས་ཟློས་མཛད་པར་ཞུ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ད་ལན་གཉིས་པ་སོང་ནས་ད་ལན་གསུམ་པའི་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཙ་ན་བྱང་ཆུབ་སེམས་དཔའི་སྡོམ་པ་མདུན་ན་བཞུགས་པའི་རྒྱལ་བ་སྲས་དང་བཅས་པ་དེ་དག་གི་ཐུགས་རྒྱུད་ལ་ཡོད་པ་ནང་བཞིན་གྱི་བྱང་ཆུབ་སེམས་དཔའི་སྡོམ་པ་ཅིག་རང་གི་རྒྱུད་ལ་ཐོབ་སོང་རང་གི་རྒྱུད་ལ་སྐྱེས་སོང་བསམ་པ་བྱས་ནས། ད་ཚེ་རབས་བསྐལ་པ་སྟོང་ཕྲག་མང་པོའི་རིང་ལ་ཡང་བསོད་ནམས་བསགས་པའི་འབྲས་བུ་ལ་ད་དེ་རིང་ལྟེ་གནས་ཁྱད་པར་ཅན་འདི་འདྲ་ཞིག་ལ་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ནས་ད་ད་ནས་བྱང་ཆུབ་སེམས་དཔའི་སྡོམ་ལྡན་ཅིག་གི་ད་སྐྱེ་བོ་ཅིག་ཆགས་ཐུབ་ཡག་ཅིག་ད་བྱུང་སོང་བསམ་པའི་སེམས་ལ་སྤོབས་པ་དང་སྤྲོ་བ་དང་ཨེ་ནི་ཁྱེད་སོ་སོ་སོ་སོའི་རྒྱལ་བ་སངས་རྒྱས་པ་དེའི་དེ་ལ་རྗེས་སུ་ཡི་རང་བ་བྱས་ནས་ད་དེ་ལྟ་བུའི། པའི་སྙིང་སྟོབས་དང་འབྲེལ་བའི་ཐོག་ནས། བ་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ཏེ་ཐོབ་སོང་བསམ་པ་གནང་ཤོག་ཨ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། དེ་ནས་ད་སྒྲོལ་མ་ཉེར་གཅིག་གི་རྗེས་གནང་འདི་དངོས་གཞི་གནང་བ་ཅིག་ཡོད། ད་དེ་ནས་རྗེས་གནང་དངོས་གཞི། དེ་འང་ད་ཇི་ལྟར་བསྒོམ་པ་ནང་བཞིན་ཨེ་ནི། རང། རྗེ་བཙུན་མ་གསལ་བ་ནང་བཞིན་མདུན་གྱི་རྗེ་བཙུན་མ་གསལ་ནས་ཡོད་བསྡད་པ། ད་དེ་འདྲའི་དེ་ཨེ་ནི། ཡིད་ལ་ཡག་པོ་ཅིག་གསལ་བཏབ་ནས་ད་འདི་ཡི་རྗེས་ཟློས་མཛད་པར་ཞུ། དུས་གསུམ་སངས་རྒྱས་ཐམས་ཅད་ཀྱི། སྐུ་ཡི་རྡོ་རྗེ་སློབ་དཔོན་གྱིས། བདག་ལ་རྗེ་བཙུན་སྒྲོལ་མ་ཡི། སྐུ་ཡི་རྗེས་གནང་སྩལ་དུ་གསོལ།

རྡོ་རྗེ་སློབ་མ་རྣམས་རྗེ་བཙུན་སྒྲོལ་མ་སྐུ་མདོག་ལྗང་སྔོན། ཞལ་གཅིག་ཕྱག་གཉིས་པ་གཡས་མཆོག་སྦྱིན་དང་གཡོན་དཀོན་མཆོག་གསུམ་གྱི་ཕྱག་རྒྱས་ཨུཏྤ་ལ་སྔོན་པོའི་ཡུ་བ་འཛིན་ཅིང་སྙན་གྱི་ཐད་ཀར་ཁ་ཕྱེ་བ། བཅུ་དྲུག་ལང་ཚོའི་དཔལ་དང་ལྡན་ཞིང་ནུ་འབུར་རྒྱས་པ་ཞི་ཞིང་འཛུམ་པ་སྒེག་པའི་ཉམས་ཅན། དབུ་སྐྲ་མཐོན་མཐིང་ཕྱེད་བཅིངས་བྱས་ཤིང་ལྷག་མ་སིལ་བུར་བབས་པའི་སྐུ་སྟོད་ཁྱད་པར་རིན་པོ་ཆེའི་དབུ་རྒྱན་སྙན་རྒྱན་ལ་སོགས་པའི་རིན་པོ་ཆེའི་རྒྱན་སྣ་ཚོགས་ཀྱིས་པཉྩ་ལི་ཀའི་སྟོད་གཡོགས་དང་སྨད་གཡོགས་བྱས་པ་པདྨའི་གདན་ལ་ཞབས། གཡས་ཅུང་ཟད་བརྐྱང་ཞིང་གཡས་བརྐྱང་གཡོན་བསྐུམ། གཡས་ཅུང་ཟད་བརྐྱང་ཞིང་གཡོན་བསྐུམ་པས་སེམས་དཔའི་སྐྱིལ་ཀྲུང་གིས་བཞུགས་པའོ། ད་མཐའ་སྐོར་ལ་གདན་ཉི་ཤུ་རྩ་གཅིག་གི་སྟེང་དུ་ལྷ་མོ་ཉི་ཤུ་རྩ་གཅིག་ཤར་དུ་ཤར་ནས་གཡས་སྐོར་གྱི་གདན་དང་པོ་མྱུར་མཛད་དཔའ་བའི་རྗེ་བཙུན་མ་སྐུ་མདོག་དམར་མོ་ཞལ་གཅིག་ཕྱག་གཉིས། གཡས་མཆོག་སྦྱིན་གྱི་ཕྱག་རྒྱའི་སྟེང་དུ་དབང་སྡུད་ཀྱི་བུམ་པ་དམར་པོ་བསྣམས་པ་གདན་གཉིས་པར་རྗེ་བཙུན་མ་ཞི་བ་ཆེན་མོ་སྟོན་ཀའི་ཟླ་བ་ལྟར་དཀར་བ་གཡས་མཆོག་སྦྱིན་གྱི་མཐིལ་ན་ནད་གདོན་ཞི་བར་བྱེད་པའི་བུམ་པ་དཀར་པོ་བསྣམས་པ་གདན་གསུམ་པར་རྗེ་བཙུན་མ་གསེར་མདོག་ཅན

ཡང་བདུན་པ་ཉི་སྟེང་ལ་རྗེ་བཙུན་མ་གཞན་གྱི་མཐུ་འཇོམས་མ་ནག་མོ་ཅུང་ཟད་ཁྲོས་པ་གཡས་མཆོག་སྦྱིན་གྱི་རིག་སྔགས་བཟློག་པར་བྱེད་པའི་བུམ་པ་བསྣམས་པ་གདན་བརྒྱད་པ་ཉི་སྟེང་ལ་རྗེ་བཙུན་མ་བདུད་འཇོམས་མ་དམར་གཡས་མཆོག་སྦྱིན་གྱི་དགྲ་འཇོམས་པའི་བུམ་པ་བསྣམས་པ་གདན་དགུ་པར་རྗེ་བཙུན་མ་དཀོན་མཆོག་གསུམ་མཚོན་དཀར་མོ་གཡས་མཆོག་སྦྱིན་གྱི་འཇིགས་པ་སྐྱོབ་པའི་བུམ་པ་བསྣམས་པ་གདན་བཅུ་པར་རྗེ་བཙུན་མ་བདུད་འཇོམས་བདུད་འཇོམས་ཤིང་འཇིག་རྟེན་དབང་དུ་བསྡུས་པ་དམར་མོ། གཡས་མཆོག་སྦྱིན་གྱི་བདུད་འཇོམས་ཤིང་དབང་སྡུད་ཀྱི་བུམ་པ་བསྣམས་པ་གདན་བཅུ་གཅིག་པར་རྗེ་བཙུན་མ། འགུགས་ཤིང་ཕོངས་པ་སེལ་མ། གསེར་བཙོ་མ་ལྟར། གསེར་བཙོ་མ་ལྟར། བཅོ་ལྔ་པར་རྗེ་བཙུན་མ། ཞི་བ་ཆེན་མོ་དཀར་མོ་གཡས་མཆོག་སྦྱིན་གྱི་སྡིག་པ་ཞི་བར་བྱེད་པའི་བུམ། གདན་བཅུ་དྲུག་པར་རྗེ་བཙུན་མ་རིག་པ་ཧཱུྃ་ལས་སྒྲོལ་མ་དམར་མོ་གཡས་མཆོག་སྦྱིན་གྱི་སྡིག། རིག་སྔགས་འཕེལ་བར་བྱེད་པའི་བུམ་པ་བསྣམས་གདན་བཅུ་བདུན་པ་རྗེ་བཙུན་མ་འཇིག་རྟེན་གཡོ་བ་དམར་སེར། གཡས་མཆོག་སྦྱིན་གྱིས་རིག་སྔགས་གནོན་པའི་བུམ་པ་བསྣམས་གདན་བཅོ་བརྒྱད་པ་རྗེ་བཙུན་མ་དུག་ནད་ཞི་ཞིང་སེལ་བར་བྱེད་མ་དཀར་མོ། གཡས་མཆོག་སྦྱིན་གྱིས་དུག་ནད་སེལ་བར་བྱེད་པའི་བུམ་པ་བསྣམས་གདན་བཅུ་དགུ་པ་རྗེ་བཙུན་མ་རྨི་ལམ་དང་རྩོད་པ་དང་རྨི་ལམ་ངན་པ་སེལ་བ་མ།

མ་རེད། དཔྲལ་བའི་ཨོམ་ལས་འོད་ཟེར་འཕྲོས། རྩ་བརྒྱུད་ཀྱི་བླ་མ་ཡི་དམ་སངས་རྒྱས་བྱང་སེམས་རྗེ་བཙུན་མའི་ལྷ་ཚོགས་རྣམས་ཀྱི་སྐུ་ཡི་སྐུ་རྡོ་རྗེའི་བྱིན་རླབས་ནུས་མཐུ་ཐམས་ཅད། སྐུ་ཡི་རྗེ་བཙུན་མ་དཀར་མོ། ཡི་གེ་ཨོམ་དཀར་པོ། འཁོར་ལོ་དཀར་པོ། བདུད་རྩི་དཀར་པོ། འོད་ཟེར་དཀར་པོ་རྣམས་གང་རུང་ནམ་མཁའི་ཁམས་གང་བ་ཆེ་བ་རི་རབ་ཙམ་དང་ཆུང་བ་ཡུངས་འབྲུ་ཙམ། ཁ་བ་བུ་ཡུག་འཚུབ་པ་ལྟར་སྤྱན་དྲངས། རྡོ་རྗེ་སློབ་མའི་ལུས་ལ་མཚོ་ལ་ཁ་བ་བབས་པ་བཞིན་སིབ་སིབ་ཐིམ་པས་ལུས་ཀྱི་སྒོ་ནས་བསགས་པའི་སྡིག་སྒྲིབ་བག་ཆགས་དང་བཅས་པ་ཐམས་ཅད་བྱང་ཞིང་དག། སྐུ་རྡོ་རྗེའི་རྗེས་གནང་ཐོབ། སྐུ་ཡི་དངོས་གྲུབ་སྒྲུབ་པ་ལ་དབང་བར་བྱས། དཔྲལ་བར་འཁོར་ལོ་དཀར་པོ། རྩིབས་བརྒྱད་པའི་ལྟེ་བར་ཨོམ་དཀར་པོས་མཚན་པར་གྱུར།

དེས་སྐུ་ཡི་རྗེས་གནང་སོང། གསུང་གི་རྗེས་གནང་ལ། འདི་ཡི་རྗེས་ཟློས་མཛད་པར་ཞུ། དུས་གསུམ་སངས་རྒྱས་ཐམས་ཅད་ཀྱི། གསུང་གི་རྡོ་རྗེ་སློབ་དཔོན་གྱིས། བདག་ལ་རྗེ་བཙུན་སྒྲོལ་མ་ཡི། གསུང་གི་རྗེས་གནང་བསྩལ་དུ་གསོལ། གསུང་གི་རྗེས་གནང་བསྩལ་དུ་གསོལ། གསུང་གི་རྗེས་གནང་བསྩལ་དུ་གསོལ། བླ་མ་སྒྲོལ་མར་གསལ་བ་དང་མདུན་བསྐྱེད་སྒྲོལ་མར་གསལ་བའི་མགྲིན་པ་ལས་འོད་ཟེར་འཕྲོས་པས་རྩ་བརྒྱུད་ཀྱི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་རྗེ་བཙུན་མའི་ལྷ་ཚོགས་རྣམས་ཀྱི་གསུང་རྡོ་རྗེའི་བྱིན་རླབས་ནུས་མཐུ་ཐམས་ཅད་གསུང་གི་རྗེ་བཙུན་མ་དམར་མོ། ཡི་གེ་ཨཱཿ། པདྨ། བདུད་རྩི་དང་འོད་ཟེར་དམར་པོ་རྣམས་གང་རུང་ནམ་མཁའི་ཁམས་གང་བ་ཉི་ཟེར་གྱི་རྡུལ་ལྷག་པ་བཞིན་དུ་སྤྱན་ལ

ཨོ་མ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་བྷ་ག་མེ་ཚ་ཨེ་བྷེ་ཁེ་ཛ་སོགས། བཙལ་གྱི་ཡོད་བླ་མ་ཡིན་ན་སངས་རྒྱས་སུ་གཞི་བཙན་པ་ལྷ་ཚོགས་ནས་གསུང་རྡོ་རྗེ་གཞན་དག་དོན་དུ་སློབ་མའི་ངག་ལ་འཇུག་པར་གྱུར་ཅིག། གསུང་རྡོ་རྗེ་དངོས་གྲུབ་ཐམས་ཅད་ཐོབ་པར་གྱུར་ཅིག་གསུང་གི་བྱ་སྣང་ལ། ཐུགས་ཀྱི་བྱ་སྣང་ལ།

ནམ་མཁའི་ཁམས་གང་བར་ཆར་ཆེན་པོ་འབབ་པ་བཞིན་དུ་སྤྱན་དྲངས་ཏེ་རྡོ་རྗེ་སློབ་མའི་སྙིང་གར་ཐིམ་པར་གྱུར། འོ་ད་དེ། ཡིད་ཀྱི་སྒོ་ནས་བསགས་པའི་སྡིག་སྒྲིབ་སྦྱངས། ལྷག་པར་དུ་ཡང་ཡིད། བདག་ཏུ་འཛིན་པའི་གཞན་དབང་དུ་སོང་ནས། གང་སྣང།

རྩ་བརྒྱུད་ཀྱི་བླ་མ་ཡི་དམ་སངས་རྒྱས་བྱང་སེམས་རྗེ་བཙུན་མའི་ལྷ་ཚོགས། ཐུགས་རྡོ་རྗེའི་བྱིན་རླབས་ཐམས་ཅད་སློབ་མའི་ཡིད་ལ་འཇུག་པར་འགྱུར། ཐུགས་རྡོ་རྗེ་དངོས་གྲུབ་ཐམས་ཅད་ཐོབ་པར་གྱུར་ཅིག་ཐུགས་ཀྱི་རྗེས་གནང་སྒྲོལ་མའི་གཟུངས་སྔགས་བདག་བཟུང་ཡག་ཡིན་དུས། བཅོམ་ལྡན་བདག་གིས་བཟུང་ལགས་ཀྱིས་བདག་ལ་ཉེ་བར་མཛད་དུ་གསོལ་བཅོམ་ལྡན་བདག་གིས་བཟུང་ལགས་ཀྱིས་བདག་ལ་ཉེ་བར། བཅོམ་ལྡན་བདག་གིས་བཟུང་ལགས་ཀྱིས་བདག་ལ་ཉེ་བར་མཛད་དུ་གསོལ། མདུན་བསྐྱེད་ཀྱི་ལྷ་རྣམས་ཀྱི་གནས་གསུམ་ལས་ཡི་གེ་གསུམ་ཆད་ནས།

དེས་ཐུགས་ཀྱི་རྗེས་གནང་སོང་ངོ་ཡང་ད་དེ་ནས་འདི་ཡི་རྗེས་ཟློས་མཛད་པར་ཞུ་བཅོམ་ལྡན་བདག་གིས་བཟུང་ལགས་ཀྱིས་བདག་ལ་ཉེ་བར་མཛད་དུ་གསོལ་བཅོམ་ལྡན་བདག་གིས་བཟུང་ལགས་ཀྱིས་བདག་ལ་ཉེ་བར་བཅོམ་ལྡན་བདག་གིས་བཟུང་ལགས་ཀྱིས་བདག་ལ་ཉེ་བར་མཛད་དུ་གསོལ། མདུན་བསྐྱེད་ཀྱི་ལྷ་རྣམས་ཀྱི་གནས་གསུམ་ལས་ཡི་གེ་གསུམ་ཆད་ནས་སློབ་མའི་གནས་གསུམ་གྱི་ཡི་གེ་གསུམ་ལ་བསྟིམ་པས་ཁྱེད་རང་རྣམས་ཀྱི་ལུས་ངག་ཡིད་གསུམ་ལྷའི་སྐུ་གསུང་ཐུགས་ཀྱི་ངོ་བོར་བྱིན་གྱིས་བརླབས་ཤིང

བར་བརྩམས་གནས་ལ་ཡང་ཆོས་ཁྱད་པར་ཅན། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ག་ཚོད་ཐུབ་ཐུབ་ཅིག་བསམ་བློ་བཏང་ནས། ཨེ་ནི། དེ་འབྲེལ་གྱི་དགེ་བའི་རྩ་བའི་མཐུ་ལ་བརྟེན་ནས་ཚེ་འདི་ཡུན་རིང་དུ་གནས་པ་དང། ཨེ་ནི། ཚེ་རབས་ནས་ཚེ་རབས། ཨེ་ནི། དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་པོ་ཐོབ་པའི་ཐོག་ནས་བསྟན་པ་དང་འགྲོ་བའི་དོན། སྤྱི་དང། ལྷག་པར་བོད་གངས་ཅན་གྱི། ཨེ་ནི། བསྟན་པ་དང་འགྲོ་བའི་དོན།

བསྟན་པ་དང་འགྲོ་བའི་དོན་དུ་འཇུག་པ་ཅིག་གི་ཐུགས་སྨོན་གནང་དགོས་ཀྱི་ཡོད་པའི་སྐོར་ལ་བཀའ་འདུག་སེ་ཅིག་གནང་སོང། ཇི་ལྟར་འཁོར་བ་སངས་རྒྱས་དང་བྱང་ཆུབ་སེམས་དཔའི་སྨོན་ལམ་ནི་མི་གཡོ་དེ་ལྟར་བློ་ཉིད་ནི་བྱང་ཆུབ་སེམས་གཞོལ་རྣམས་ཀྱིས་བྱ། ངོ་མཚར་གྱིས་ཀྱང་དེ་སྐད་ངོ་བྱང་ཇི་ལྟར་བཤད་པ་ལ་འབད་དེ། དེ་རྗེས་ཀུན་བཟང་སྤྱོད་པ་ནི་རང་ཉིད་ཀྱིས་ནི་རྟོགས་པར་འགྱུར། རྒྱལ་མཆོག་རྣམས་ཀྱིས་བསྟོད་པའི་བྱང་ཆུབ་སེམས་ནི་བསྟོད་བྱས་པའི་བསོད་ནམས་མཚུངས་མེད་དེང་དུ་བདག་གིས་ཐོབ་པ་གང་ཡིན་པ་དེ་ཡིས་སྲིད་པའི་རྒྱ་མཚོའི་དབའ་ཀློང་ནང་དུ་ནུབ་པ་ཡི་སེམས་ཅན་རྐང་གཉིས་དབང་པོས་བསྟན་པའི་ལམ་དུ་འགྲོ་བར་ཤོག་སེམས་ཅན་རྐང་གཉིས་དབང་པོས་བསྟན་པའི་ལམ་དུ་འགྲོ་བར་ཤོག་བྱང་ཆུབ་སེམས་ཀྱི་འགྲེལ་པ་སློབ་དཔོན་བདག་ཉིད་ཆེན་པོ་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པ་རྫོགས་སོ། རྒྱ་གར་གྱི་མཁན་པོ་གུ་ན་ཨ་ཀ་ར་ལོ་ཙཱ་བ་ཞི་བ་བཤེས་གཉེན་གྱིས་བསྒྱུར་ཅིང་ཞུས་སླད་ཀྱིས་རྒྱ་གར་གྱི་མཁན་པོ་ཀ་ན་ཀ་བར་མ་དང་བོད་ཀྱི་ལོ་ཙཱ་བ་པ་ཚབ་ཉི་མ་གྲགས་ཀྱིས་བཅོས་པའོ། ཨོ་ད་དེ་རིང་ཡང་ད་ལྷ་མོ་རྗེ་ན་ད་དེ་རིང་གྲུབ་སོང། ད་ད་ང་རའི་སྐལ་བ་བཟང་པོ་ཤར་བྱུང། གནས་མཆོག་རྡོ་རྗེ་གདན་གྱི་ད་གནས་ཁྱད་པར་ཅན་གྱི་ཀླུ་སྒྲུབ་དང་ཐོག་མེད་ལ་སོགས་པ་དེ་དག་གིས་ཞབས་བཅགས་བྱིན་གྱིས་བརླབ། ཨེ་ནི་དཔལ་ལྡན་ཟླ་བ་གྲགས་པ་དང་ཆོས་ཀྱི་གྲགས་པ་ལ་ཕྱོགས་གླང་དང་དེ་ཚོའི་གྲས་ཀྱིས་ད་དངོས་གནས་དྲང་གནས་བྱས་པའི་ཞབས་བཅགས་བྱིན་གྱིས་བརླབས་པ་དེ་འདྲའི་ཅིག་གི་ད་གནས་དེ་ལ་ང་ཚོ་དེ་རིང་འཛོམས་བྱས་ཨེ་ནི་སྟོན་པ་དང་མཁས་པའི་དབང་པོ་དེ་དག་གི་དགོངས་པ་ག་རེ་ཡོད་པ་ནང་བཞིན་ཅིག་ང་རང་ཚོས་དེའི་ལད་མོ་ཚུན་ཆད་བྱས་ནས་ད་གང་ལྟར་དེ་ལ་བའི་སེམས་ཐག་ཉེ་བོ་བཟོ་གི་ཡོད་རེད་པས་བཀའ་དྲིན་ཆེན་པོ་རེད་ང་རང་ཚོས་བསོད་ནམས་ཆེན་པོ་བསགས་པ་རེད་ཨེ་བསམ་བློར་རང་གི་དགེ་བ་གང་བསགས་པ་དེ་ཡེ་དེ་བསྟན་པ་དང་འགྲོ་བའི་དོན་ཁོ་ནའི་རྒྱུར་འགྱུར་བར་ཤོག་ཟེར་བ་བྱས། ཨོ་ཨེ་ནི་ཐུགས་སྨོན་གནང་ཤོག་ཨ།

ལྟ་བུ་ཞུས་གནང་ཡོད་དུས་ད་འདིའི་སྐབས་ལ་རྒྱལ་བ་རིན་པོ་ཆེ་ནས་ཐོག་མར་ཡང་བཀའ་སློབ་ནང་ལོགས་ལ་ད་གནས་ཁྱད་པར་ཅན་དེར་ད་སྤྱི་ལོ་གསར་ཚེས་ཀྱི་ཉིན་མོ་མ་བསྒྲིགས་ལྷུན་གྲུབ་ཀྱི་ངང་ནས་ནི་བརྟན་བཞུགས་ལྟ་བུ་ཞུས་པ་དེ་ད་ཐུགས་དགྱེས་ཚོར་ཆེན་པོའི་ཐོག་ནས་ནི་སྐུ་ཚེ་ཡུན་གནས་ཀྱི་ནུས་པ་ཅིག་ཐོན་རྒྱུ་ཡིན་པའི་སྐོར་ལ་བཀའ་སློབ་དེ་འདྲ་ཅིག་གནང་སོང། ཡང་ད་ད་རེས་པའི་མ་བསྒྲིགས་ལྷུན་གྲུབ་རང་རེད་ད་སྤྱི་ལོའི་ལོ་གསར་ལོ་བརྒྱ་དང

བསྟན་པའི་ཁུར་བཞེས་མཁན་པའི་མིང་རྒྱལ་ཁོངས་ཀྱི་གཙོ་ཆེ་བདེ་སྐྱིད་དེ་དེར་དེ་ཆེད་མངགས་ཕེབས་བྱས་བརྟན་བཞུགས་གནང་བཞིན་འདུག་ས་རེད། རྟེན་འབྲེལ་མཐུ་བཙན་པོ་ཡིན་དུས་རྩ་ནས་གཏན་གཏན་གི་ནུས་པ་ཅིག་ཐོན་ཡག་རེད་ཨོ་ད་ང་རའི་ངོས་ནས་ཆ་བཞག་ན་ཡང་གང་ལྟར་ལོ་བརྒྱ་ཕྲག་གི་རིང་ལ་ཡ་ངས་དེ་ལུས་རྟེན་འདིའི་སྟེང་ནས་ཨན་སྤྱིར་གྱི་སངས་རྒྱས་ཀྱི་བསྟན་པ་ཡང་སྒོས་བོད་གངས་ཅན་གྱི་བསྟན་པ་དང་འགྲོ་བའི་དོན་བདེ་སྐྱིད་དེ་གཞན་ཕན་རྒྱ་ཆེན་པོ་ཞིག་བསྒྲུབ་ཐུབ་ཡ་ཅིག་གི་སྨོན་ལམ་རྒྱག་གི་ཡོད་དམ་བཅའ་བཞག་གི་ཡོད། ཆེ་ས་ནས་བཤད་ན་ནི་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར

ཆོས་དང་རིག་གཞུང་གཅིག་གྱུར་ཡིན་མཁན་དེ་དག་ཚང་མས་བློ་སྙིང་ཁོང་རུས་པའི་གཏིང་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཡུན་དུ་བརྟན་པ་གཅིག་གི་ཐོག་ནས་ཨ་ནི་བོད་གངས་ཅན་གྱི་བདེན་མཐའ་མྱུར་དུ་གསལ་ཡག་ཅིག་གི་ཚང་མས་སྙིང་ཁོང་རུས་པའི་གཏིང་ནས་རེ་འདོད་དེ་འདྲ་ཞིག་བཅང་གི་ཡོད་རེད། ཨན་དེ་རིང་འདིར་གནས་ཁྱད་པར་ཅན་འདི་ལ་ཡ་ད་ག་བོད་ཀྱི་རིས་སུ་མ་ཆད་པའི་ཆོས་བརྒྱུད་ཀྱི་བླ་ཆེན་རྣམ་པ་ཚོ་བྱས་ནས་ཨན་དེ་རིང་འདིར་བརྟན་བཞུགས་གནང་བྱས་འདུག་སུ་རེད་བརྟན་བཞུགས་ཀྱི་ནུས་པ་ཏན་ཏན་ཡོང་གི་རེད་ང་རང་སེམས་ཤུགས་སྐྱེད་བསྡད་ཀྱི་ཡོད་དེ་ནས་མ་གཞི་ཁ་སང་དེ་བ་ཞུས་པ་རེད་ངའི་རྨི་ལམ་ལ་ཡ་ལོ་བརྒྱ་ལྷག་ཙམ་ལོ་བརྒྱ་དང་བཅུ་གྲངས་ཅིག་སྡོད་ཡག་གི་མཚན་མ་དེ་འདྲ་བརྟན་པོ་བྱུང། བྱས་ཙང་ཀ། དེ་འདྲ་ཡིན་དུས་ད་ནས་ལས་དང་སྨོན་ལམ་གྱི་འབྲེལ་བ་ཤུགས་ཆེན་པོ་ཡོད་པ་ཡིན་དུས། ངའི་ཚེ་ལོ་བརྒྱ་ལྷག་བརྒྱ་དང་བཅུ་གྲངས་ཅིག་འཚོ་ཐུབ་ཡག་ཅིག་གི་བོད་ཀྱི་ཕྱི་ནང་གི་རྟེན་འབྲེལ་ཅིག་འཛོམས་བསྡད་པའི་ཚོར་བ་ཞིག་འདུག། བྱས་ཙང་ངས་སྨོན་ལམ་རྒྱབ། ཁྱེད་རང་ཚོས་དེ་དེ་བཞིན་དུ་ཨེ་ནི། སྨོན་ལམ་ཡག་པོ་ཞིག་རྒྱོབས་ཨེ་ནི་ད་གང་ལྟར་དཔོན་སློབ་མི་འབྲལ་ལྷན་ཅིག་འགྲོགས་སྐུ་ཚེ་མི་འགྱུར་སྲ་ཞིང་བརྟན་ཇ་ཆང་ཞལ་དྲོ་རྒྱུན་མི་ཆད་ཟེར་དེ་མ་རེད། དཔོན་སློབ་ཨེ་ནི་མི་འབྲལ་ལྷན་ཅིག་འགྲོགས་པའི་དགོས་དོན་དེ

ཨེ་ཤ་ཡའི་རྒྱ་རྒྱང་སོགས་ཀྱི་གོ་དེ་གང་རེད་ད་དེ་རིང་ཁ་སང་འཛམ་བུ་གླིང་ཀུན་ལ་ཡ་ཅིག་གི་ནང་པ་སངས་རྒྱས་པའི་ལྟ་གྲུབ་དེ་ནི་སེམས་ཁམས་རིག་པ་དེ་ཚོའི་ཐོག་ལ་དམིགས་བསལ་གྱི་ད་དོ་སྣང་བྱས་བྱས་ཨེ་ནི་ཚན་རིག་པ་ཡང་མང་པོ་ཅིག་གིས་དེ་དོ་སྣང་བྱེད་བསྡད་ཀྱི་འདུག་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ་ཨེ་ནི་བོད་གངས་ཅན་པ་གཅིག་པོ་མ་རེད་ཨེ་ནི།

དེ་ནི་ང་རའི་ངོས་ནས་སེམས་ཤུགས་བསྐྱེད་འོས་པའི་ལྷག་བསམ་རྒྱུན་དུ་བཅངས་བྱས་བསྡད་བསྡད་ཀྱི་ཡོད། ཨན་དེ་རིང་འདིར་གངས་ཅན་གྱི་རིས་མེད་ཀྱི་ཆོས་བརྒྱུད་བླ་ཆེན་ཚོས་དེ་རིང་འདིར་བརྟན་བཞུགས་ཕུལ་གནང་བྱས་འདུག་ཚུལ་རེད། དེའི་སྤྱི་ལོའི་ལོ་གསར་ཁ་ཐུག་ཁོ་རང་མ་འབད་ལྷུན་གྲུབ་ཆགས་བསྡད་ཡོད་རེད། འོ་དེ་གྱིས་དེ། ཕྱི་ནང་གི་རྟེན་འབྲེལ་བཟང་པོ་འཛོམས་ཡག་ཅིག་རེད་ཤག།

ཨོ་གཏུགས་སུ་གནང་ཤོག་ཨ། དེ་བཞིན་མུ་མཐུད་ནས་བཀའ་སློབ་ནང་ལོགས་ལ་ལྟ། བོད་རྒྱ་ཆེའི་མི་མང་གཙོ་བོར་གྱུར་པའི་བོད་ཀྱི་ཆོས་དང་རིག་གཞུང་ལ་དམིགས་བསལ་དོ་སྣང་ཡོད་མཁན་ཚང་མས་ཡིན་པའི་ནི་སེམས་ཤུགས་སྒྲིལ་བྱས་ཚང་མས་སྨོན་ལམ་དང་ཧུར་ཐག་དགོས་པའི་ནི་བཀའ་གཏུགས་ཅིག་གནང་སོང། ཨ་ནི་དེ་ཨ་འདི་བཤད་མ་ཐག་པ་ནང་བཞིན་རེད། སངས་རྒྱས་པའི་ཆོས་ལྷག་པར་དུ་ཡང་བོད་གངས་ཅན་གྱི་ལྗོངས་ལ་མཁན་ཆེན་ཞི་བ་འཚོ་ནས་མར་བྱས་ནས་ད་བྱུང་བསྡད་པའི་ཨ་འདི་བོད་ཀྱི་སངས་རྒྱས་པའི་ཆོས་དེ་ནཱ་ལེནྡྲའི་ཆོས་བརྒྱུད་དྲི་མ་མེད་པ་ཞེ་པོ་ཅིག་ཡག་པོ་རེད་ཤག་ཨེ་ནི། ཨ་ད་བཤད་པ་ནང་བཞིན་རེད་དེ་རིང་ཁ་སང་སེམས་ཁམས་རིག་པ་སྨྲ་མཁན་དེ་འདྲས་ཀྱིས་དོ་སྣང་གསར་པ་བྱེད་ཡག་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་ནི་བོད་རྒྱ་ཆེའི་མི་མང་གཙོ་བོར་གྱུར་པའི་བོད་ཀྱི་ཆོས་དང་རིག་གཞུང་ལ་དམིགས་བསལ་གྱི་དོ་སྣང་ཡོད་མཁན་ཚང་མ་ལོག་གི་སེམས་ཤུགས་རུ་སྒྲིལ་བྱས་ནས་བསྟན་པ་རིང་དུ་གནས་ཡག་ཅིག་གི་ཚང་མས་སྨོན་ལམ་རྒྱབ་བསྡད་ཀྱི་ཡོད་རེད་དེ་འདྲས་ཀྱི་ད་རེ་འདུན་ཅིག་ཡོད་རེད་ཨེ་ནི་ང་རའི་ངོས་ནས་ཆ་བཞག་ན་ཨ་ད་བར་དུ་ཧུར་ཐག་བྱས་པ་ཡིན་འཛམ་བུ་གླིང་འདི་སྒང་ལ་ཅིག་ངའི་མིང་འདི་གི་ཅིག་འཛམ་བུ་གླིང་ག་ས་ག་ལ་པ་ཅིག་གི་ཏཱ་ལའི་བླ་མ་ཟེར་ཡག་འདི་ཅིག་ཡིད་ཡོད་པ་རེད་ཅིག་ད་ཨ་ནི་ངའི་བསམ་ཚུལ་ག་འདྲ་ག་འདྲ་ཡོད་པ་དེ་དེ་འཛམ་བུ་གླིང་ཕལ་ཆེར་ག་ས་ག་ལ་ཤེས་བསྡད་ཡག་ཅིག་ད་དོ་སྣང་གསར་པ་བྱེད་བསྡད་ཡག་ཅིག་གི་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་དུང་ངའི་སེམས་ཤུགས་སྐྱེད་བྱས་པའི་འཛུམ་ཤིག་ཤིག་གི་ཐོག་ལ་ཡ་མུ་མཐུད་ནས་ལོ་བཅུ་བཅོ་ལྔ་བཅུ་དྲུག་ཙམ་སྡོད་ཡག་ཅིག་གི་ངས་དེ་སེམས་ཤུགས་སྒྲིལ་བསྡད་ཡོད་ཁྱེད་རང་ཚང་མ་ལོག་གི་ཨེ་ནི་སོ་སོ་རང་ཉིད་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ག་ཚོད་ཐུབ་ཐུབ་ཀྱི་བསམ་བློ་བཏང་བསམ་བློ་བཏང་ནས་དོན་དག་དེ་ལག་ལེན་གྱི་ཐོག་ནས་ག་ཚོད་ཐུབ་ཐུབ་པ་འཁྱེར་ཐུབ་ཡག་བྱས་ནས་འདུག་ཟེར་ནས་ང་ཚོ་མི་ཚེ་སྐྱེལ་གྱི་ཡིན་ན། བོད་ཁ་བ་གངས་ཅན་གྱི་ལྗོངས་རྐྱེན་ངན་མང་པོ་ཅིག་བྱུང་བ་རེད་དེ། ཡིན་ནའི་ད་རྐྱེན་ངན་གྲོགས་སུ་ཤར་བ་ནང་བཞིན་བྱས་འཛམ་བུ་གླིང་འདི་སྒང་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དེ་དོ་སྣང་གསར་པ་ཅིག་ཡར་སླེབས་བསྡད་ཡོད་རེད་ཨ་ནི་ངའི་ངོས་ནས་ཧུར་ཐག་བྱེད་ཀྱི་རེད། འདི་ཁྱེད་རང་ཚོ་ཚང་མ་ལོག་གི་ཧུར་ཐག་གནང་ཤོག་ཨ། ཨ་ནི་སོ་སོ་ཉིན་རེ་བཞིན་དུ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ཤིག། གཟུགས་སོགས་ཆོས་སྣང། ཨ་ནི། སྤྱི་ཡོངས་ཀྱི་ཆ་ནས་བོད་ཀྱི་ཆོས་དང་རིག་གཞུང་ད་ལྟའི་དངོས་གནས་དྲང་གནས་འཛམ་བུ་གླིང་གི་སྤྱི་ནོར་ཡིན་བསམ་པ་ཅིག་གི་ཐོག་ནས་ང་ཚོས་འདི་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཡག་ཅིག་གི་ཨེ་ནི་ཚང་མས་ཐུགས་ཁུར་བསྐྱེད་རོགས་གནང་ཟེར་ནས་ཞུ་ཡ་ཡིན། ཨེ་ད་རེས་དེ་སྐབས་སུ་བབས་པ་དེ་ཁྱེད་རང་ཚོས་ནི་བླ་ཆེན་རིས་མེད་ཀྱི་བླ་ཆེན་མང་པོ་གཅིག་གིས་བོད་དེ་བརྟན་བཞུགས་གནང་བྱས་འདུག་ཚོད་རེད། ཁོ་ར་མ་བསྒྲིགས་ལྷུན་གྲུབ་ལ་སྤྱི་ལོའི་ད་ལོ་བརྒྱ་ཕྲག་གསར་པའི་ད་ག་ད་བོད་ཀྱི་ཚེས་འགོ་ཆགས་བྱས་འདུག་ཚོད་རེད། དེ་སང་ང་ཚོ་དུས་རབས་ཉི་ཤུ་ཡི་ནང་ལ་ཡ་ད་ག་ད་ཅིག་ང་ཚོ་བཀྲ་ཤིས་པའི་ཉི་མ་ཤར་ཡ་གཅིག་གི་མགོ་ཅིག་ཚུགས་ཀྱི་ཡོད་འདྲ་བ་གཅིག་གི་ཕལ་ཆེར་ང་རའི་བློ་ལ་ཡ་དེ་འདྲ་ཅིག་ཡོང་གི་ལ་རྣམ་པ་ཚོའི་ཡ་ཨེ་ནི་ཐུགས་ལ་ཡ་དེ་འདྲ་ཅིག་འཁྱེར་གི་རེད་ལ་དེ་དོན་གཞིར་བཟུང་གིས་ཨེ་ནི་ཐུགས་སྨོན་མཚམས་སྦྱོར

དེ་ནས་ད་བརྟན་བཞུགས་བསྟར་འབུལ་ནི་གྲུབ་པའི་མཚམས་དེ་ཡིན་པས་ན་རྒྱལ་བ་རིན་པོ་ཆེ་ནས་དམིགས་བསལ་གྱི་བཀའ་སློབ་གཅིག་གནང་ཡོད་དུས་དེའི་ཟུར་འདོན་ཅིག་ཞུས་ཡོད། ད་དེ་རིང་འདིར་གནས་ཁྱད་པར་ཅན་རྡོ་རྗེ་གདན་ལ་ཡར་ད་ཆོས་འབྲེལ་བྱས། དེ་ཡག་པོ་ཞིག་བྱུང་སོང། གཙོ་བྱས་མི་ཁྱེད་རང་ཚོ་སེར་སྐྱ་མི་མང་ཡིན་དེ། དད་པ་དམ་ཚིག་གཡོ་བ་མེད་པ་ཅན་དུ་ཡོད་པ་རེད། ཁོའི་ནུས་པ་ལ་བརྟེན་ནས་ད་ག་ད་ང་རང་ཚོའི་སྤྱི་སྒོས་སྨོན་པའི་ཡུལ་ག་རེ་ཡོད་པ་དེ་ཡུལ་འདི་བདེ་བླག་ཏུ་འགྲུབ་ཐུབ་ཡག་ཅིག་གི་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་དཔང་པོ་ལ་བཞུགས་བྱས་ཐུགས་སྨོན་མཚམས་སྦྱོར་གནང་གི་རེད་བདེན་ཚིག་བརྗོད་ཀྱི་རེད་ད་ངའི་ངོས་ནས་སོ་སོའི་ལས་དང་སྨོན་ལམ་གྱིས་མདོ་སྨད་ཀྱི་ཡུལ་མཐའ་འཁོབ་ནས་སྐྱེས་པ་གཅིག་གིས་ད་གང་ལྟར་བསྟན་པའི་བྱ་བ་གང་འཚམ་གི་ཤུགས་ཆེན་པོ་བྱས་ཡོད་རེད། འོ་ད་འདི་གྱིས་འདི་ད་ད་ཨེ་ནི། འགྲོ་བ་སེམས་ཅན་མང་པོ་ལ་ཕན་ཐོགས་ཡོང་ཡག་ཅིག་གི་ཐུགས་སྨོན་ཡ་ཅིག་ད་ང་རའི་ངོས་ནས་ཡིན་ནི། ཚེ་རིང་དུ་གནས་པའི་ཐོག་ནས་ཨེ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དགོངས་པ་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་དེ་དག་གི་དགོངས་པ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཡབ་སྲས་ཀྱི་ཐུགས་ཀྱི་བཞེད་པ་ཇི་ལྟར་ཡོད་པ་ནང་བཞིན་ངས་སྒྲུབ་ཐུབ་ཡག་ཅིག་གི་ངས་ཡང་སྨོན་ལམ་བྱེད་ཀྱི་ཡིན་ཁྱེད་རང་ཚོས་ཡང་སྨོན་ལམ་གནང་ཤོག་ཨེ་ད་ག་ཡིན་ཐུགས་རྗེ་ཆེ་ལགས་ཐུགས་རྗེ་ཆེ། ལོ་ངོ་ལྟར་རྒྱལ་བ་རིན་པོ་ཆེ་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་གནང་རྗེས་ནི་མཛད་འཕྲིན་ཁག་མང་པོ་ཅིག་བསྐྱངས་གནང་ཡོད་རེད་ལ་བཀའ་ཆོས་རྒྱ་ཆེན་པོ་ཅིག་གནང་ཡོད་རེད། དེ་བཞིན་ད་སྤྱི་ཟླ་དང་པོའི་ཚེས་པ་གསུམ་གྱི་ཉིན་མོ་དེ་ཡིན་པས་ན ྋགོང་ས་ཏཱ་ལའི་བླ་མ་བོད་དང་རྒྱ་གར་གནའ་བོའི་རིག་གཞུང་བསྟི་གནས་ཁང་ཞུ་ཡག་འདི་ལྟར་གསར་འཛུགས་གནང་ཡག་གི་ནི། རྨང་གཞི་འདིང་འཛུགས་ཀྱི་མཛད་སྒོ་འདིའི་ཐོག་ལ་ཡང་རྒྱལ་བ་རིན་པོ་ཆེ་ནས་དབུས་པའི་ད་གལ་ཆེའི་སྐུ་མགྲོན་མང་པོ་ཅིག་ཕེབས་ཡོད་དུས་ཡང་སྐབས་དེ་དུས་བཀའ་སློབ་གནང་བ་ཟུར་འདོན་ཞུས་པའི་ཁོངས་ནས་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལོགས་ལ། སངས་རྒྱས་པའི་ཆོས་ལུགས་འདི་ད་རང་རང་སོ་སོའི་ལྟ་གྲུབ་གཅིག་པོའི་ཐོག་ནས་མ་ཡིན་པ། ཐམས་ཅད་ལ་བདེ་བ་ཐོབ་པ་དང་སྡུག་བསྔལ་མེད་པ་ཡོང་ཐབས་ལ་གཞན་གཅེས་འཛིན་དགོས་ཡ་དང་ནི། རྒྱ་གར་དེ་ཡི་ནི་ལས་འཚེ་བ་མེད་པའི་ཡུལ་གྲུ་གཅིག་ཡིན་དུས་འདི་གས་ཀྱི་ཐོག་ནས་ད་འབད་བརྩོན་དགོས་ཡོད་པའི་སྐོར་ལ་ནི་བཀའ་སློབ་འདུག་སེ་ཅིག་གནང་སོང། ད་ད་རེས་གནས་མཆོག་ཁྱད་པར་ཅན་རྡོ་རྗེ་གདན་གྱི་ད་གནས་འདི་ལ་ཡང་ང་རང་ཚོ་དེ་ཆོས་དད་ཡིན་མིན་ལ་མ་ལྟོས་པའི་ཞིག་སངས་རྒྱས་ལ་ཡང་དགའ་མོས་བྱེད་ཡ་དང། གཙོ་བོ་སངས་རྒྱས་ཀྱིས་གསུངས་པའི་བྱམས་བརྩེ་ཟེར་བ་འདི་དངོས་གནས་དྲང་གནས་ཀྱི་ད་འཛམ་བུ་གླིང་ལ་ཡ་ཕན་ཐོགས་ཡོད་བསྡད་པ་ཅིག་གི་གལ་ཆེན་པོ་གཅིག་བརྩིས་ནི་ཨེ་ན་ག་དང་བུདྡྷ་ག་ཡ་ཟེར་བ་ལ་གནས་འདིར་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པའི་ཐོག་མ་དང་བྱམས་བརྩེ་རྩ་བར་གྱུར་པའི་ཨེ་ན་སངས་རྒྱས་ཀྱི་ཆོས་ཚུལ་འདི་ཡ་འདི་ལ་གསར་དུ་ཚུགས་དེ་ནས་ཡ་དུ།

སེམས་ཅན་ཐམས་ཅད་ལ་ད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཞིག་ད་ཡིད་དུ་བཅངས་ནས་ད་ཐམས་ཅད་ལ་བདེ་བ་ཐོབ་པ་ཞིག་བྱུང་ན་ཟེར་བ་ཞིག་ཨ་ནི་སྡུག་བསྔལ་མ་ཡོང་བ་ཞིག་བྱུང་ན་ཟེར་བ་ཞིག་ཨ་ནི་དེ་ཡང་ཨ་ནི་བདེ་བ་ཐོབ་པ་བདེ་བ་ཐོབ་པ་དང་སྡུག་བསྔལ་མ་ཡོང་བ་ཅིག་གི་རང་བཞིན་གྱི་བུ་ག་ཅིག

བྱས་ཙང་ཞི་བ་ལྷས་གསུང་ཡ་དེ། འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་གཞན་བདེ་འདོད་ལས་བྱུང། འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་བདེ་འདོད་ལས་བྱུང། བྱིས་པ་རང་གི་དོན་བྱེད་དང་ཐུབ་པ་གཞན་གྱི་དོན་མཛད་པ་འདི་གཉིས་ཀྱི་ནི་ཁྱད་པར་ལྟོས། དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས། བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར་ཞེས་ནི། འོ་ད་གསུང་ཡ་དེ་རེད།

ཨེ་ནས། ཞིག་གཞན་དོན་དོན་གཉེར་གྱི་བློ་འདི་ཡག་པོ་ཅིག་ཡོད་པ་ཡིན་ན། ཨེ་ནས། ཞི་བདེའི་ལྡོག་ཕྱོགས། ཨེ་ནས། ཁོང་ཁྲོ་དང་ང་རྒྱལ་དང་ཕྲག་དོག་དང་ཟེར་བ་དེ་རང་བཞིན་གྱིས་བར་དུ་འཇོམས་འགྲོ་ཡ་ཅིག་ཡིན། གཞན་དོན་དོན་གཉེར་གྱི་བློ་འགོག་རོགས་ཅིག་ཡོད་པ་ཡིན་ན། པའི་གཞན་རང་ལ་ཡ། སྐུར་པ་འདེབས་མཁན་རང་ལ་ཕྲག་དོག་བྱེད་མཁན་ཚོ་རེ་ཡིན་ན་ཡང་ཅིག་དངོས་གནས་དྲང་གནས་ཀྱི་ད་སོ་སོའི་ཁམས་དང་མོས་པ་རེད་ཅིག་དག་འདི་ཡིན་འདི་མིན་སེམས་པ་བཟང་པོ་རེ་གྱིས་ཀྱི་ཡོད་རེད་ཨ་རེ་ཡག་པོ་རེད་ཟེར་ནས་བསམ་བསྡད་ཅིག་ཡོང་ཡག་འདུག་ག། ད་རྒྱ་གར་ལུང་པ་དེ་ཆོས་དད་དམིགས་བསལ་ཡོད་ན་མེད་ན་ཞིག་གི་འཚེ་བ་མི་བྱེད་ཡ་ཟེར་བྱེད་ཀྱི་སྐོར་དམིགས་དུས་རུ་ཡག་པོ་ཅིག་ཡོག་རེད་ད་ད་དུང་ང་རང་ཚོ་འཛམ་བུ་གླིང་འདི་ཞི་བདེ་ཅིག་དགོས་ན་རྒྱ་གར་གྱི་འཚེ་བ་མེད་པའི་ལྟ་བ་དང་སྤྱོད་པ་དེ་རྒྱ་སྐྱེད་བཏང་ཐུབ་ཡག་བྱེད་ཀྱི་ཨེ་ནི་ཆོས་ལ་དད་པ་བྱེད་དང་མ་བྱེད་སོ་སོ་སྒེར་གྱི་དོན་དག་རེད་ཨེ་ནི་འཚེ་བ་མི་བྱེད་ཡག་གི་རྒྱུ་མཚན་ཨེ་ནི་ཆོས་ལ་བརྟེན་ནས་བསམ་བློ་བཏང་བ་ཡིན་ན་ཞེ་དྲག་ཡག་པོ་རེད་ལ་གལ་སྲིད་ཆོས་མེད་ན་ཡང་འཚེ་བ་མི་བྱེད་ཡ་འདི་གཙོ་བོ་བྱས་ཏེ་ཕྱིན་པ་ཡིན་ན་ཞེ་དྲག་ཡག་པོ་རེད་ཤག་བྱས་ཙང་རྒྱ་གར་ཨེ་ནི་རྒྱལ་ཁབ་འདི་འཚེ་བ་མི་བྱེད་ཡག་གི་ད་རྒྱལ་ཁབ་དེ་ནས་ཆགས་བསྡད་ཡག་རེད་ཨེ་ནི་ཆོས་ལུགས་རིས་མེད་བྱེད་གི་ཆགས་བསྡད་ཤག་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོ་རྒྱ་གར་ནང་ལ་ཡོད་བསྡད་པ་རེད་བྱས་ཙང་ང་རང་ཚོ་དེར་བསྡད་རྒྱ་གར་ནང་ལ་ང་ཚོ་བཙན་བྱོལ་ག་ཤག་ནས་བསྡད་བསྡད་དུས་སྐལ་བ་བཟང་པོ་རེད་བཞག་ཆོས་ལུགས་རིས་མེད་ཀྱི་ཆོས་ལུགས་ཅིག་ཡོད་བསྡད་པ་ཨེ་ནི་གཙོ་བོ་འཚེ་བ་མེད་པ་ལ་འདུག་བསྟན་དེ་ངས་བ་ད་འདི་ནང་ལ་ང་ཚོ་ཡོད་བསྡད་པ་དེ་ཡིན་དུས་ང་རང་ཚོ་བོད་པའི་ལས་དང་སྨོན་ལམ་གྱི་འབྲེལ་བ་ཡག་པོ་བྱུང་པ་རེད་ལ་ཨེ་ནི་ཚང་མ་ལོག་གི་སྡོད་ས་དེ་འཚེ་བ་མེད་པའི་ལུང་པ་ཅིག་ལ་བསྡད་པ་ནང་བཞིན་སོ་སོ་རང་གི་ཉིན་རེ་བཞིན་དུ་བསམ་བློ་གཏོང་སྟངས་འདི་གཞན་ལ་འཚེ་བ་མི་བྱེད་ཡ། མཐའ་གཅིག་ཏུ་ཕ་གི་བརྩེ་བ་བྱེད་ཡ་གི། དེ་འདྲའི་གི་ན་བསམ་བློ་བཏང་ཐུབ་པ་བྱུང་ན་ཨེ་ཡག་པོ་ཡོང་གི་རེད་ཨེ་གཞན་གཞན་དག་ཞུ་ཡག་མི་འདུག། ད་ནི་གཞན་ནི་རྒྱལ་བ་རིན་པོ་ཆེ་ནས་ཡང་བཀའ་སློབ་ནང་ལོགས་ལ་ཉི་མ་རྟག་པར་བྱམས་བརྩེ་ཉམས་ལེན་བྱེད་རྒྱུ་དེ་ཡིན་པས་ན་གལ་ཆེན་པོ་གཅིག་ཡིན་པའི་སྐོར་ལ་ནན་བརྗོད་འདུག་ཅིག་གནང་སོང། ད་གཞན་དག་རྒྱ་ཆེ་ཞུ་ཡག་མི་འདུག་ཨེ་འདི་རི་དག། མངའ་སྡེའི་གཞུང་གིས་གྲ་སྒྲིག་གནང་ཡ་ཨ་ནི་རྒྱ་གར་གཞུང་གིས་བོད་ཀྱི་འབྲེལ་བ་ཡོད་པའི་ཆེད་གཏུགས་སུ་ཡིན་དུས་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། གཞན། བྱམས་བརྩེ་ཡི་དེ་འབྲེལ་གྱི་བོད་ཀྱི་ལག་ལེན་སྐྱེལ་མཁན་ལ་ཐུགས་རྗེ་ཆེ་ཟེར་ནས་ལབ་པ་དང་གཞིར་བཟུང་གིས་སོ་སོ་རང་ཉིད་ཉིན་ཞག་དུས་དྲུག་ཏུ་བྱམས་བརྩེའི་ཉམས་ལེན་བྱེད་ཡ་དེ་དཔེ་གལ་ཆེན་པོ་རེད། ཨ་ཡ། ད་བྱས་ན། ད་རི་དེ་གནས་ནི་ཁྱད་པར་ཅན་རེད། བྲང་སའི་རྡོ་ཁ་ལྷག་པ་གྲོང་རུ་བྱེད་ཆེ་ཀ་ས་བདུན་དང་པོ་ས་ཁད་བདུན་གཉིས་པ་ཆུ་ཁད་བདུན་གསུམ་པ་བཙུན་པའི་དབུ་ཁད་ཟེར་ཏེ་ག་ས་ད་རི་དེ་རྣམས་གྲོང་རུ་བྱེད་དོ། བཙུན་པའི་དབུ། དེ་གཅིག་ག་ས་རུ་བོད་ཀྱི་བཙུན་པའི་དབུ་ལ་ཟེར་རབས་ཏོག་རྒྱག་དོ། ད་གལ་ཆེ་ཤོས་ང་རང་ཚོ་ཉིན་ཞག་ཕྲུག་གཅིག་གི་མི་ཚེ་སྐྱེལ་བའི་ནང་ལོགས་ལ་ཡ། བསམ་པ་བཟང་པོ་བྱང་ཆུབ་སེམས་ཀྱིས་ཟིན་པ་བྱས་བྱས་གཞན་ཕན་གཙོ་བོ་བྱས་ནས་མི་ཚེ་སྐྱེལ་ཡ་ཅིག་ཨ་ནི་ཁོ་གཞན་ཕན་སྒྲུབ་དུས་ཙ་ན་དངོས་ཡོད་གནས་ཚུལ་ལ་རན་པ་ཅིག་གིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་འདུག་སེ་བརྟག་དཔྱད་བྱས་ནས་ཨེ་ནི་དངོས་ཡོད་གནས་ཚུལ་གཞན་ལ་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཡ་གཅིག་གིས་ཨེ་ནི་འདི་ཡག་འོ་ཅེས་རྩད་གཅོད་བྱས་ནས་ཨེ་ནི་གང་ལྟར་བྱང་ཆུབ་ཀྱི་སེམས་ཁ་ཡོད་ལག་ཡོད་གཅིག་གི་ཐོག་ནས་ཨེ་ནི་གཞན་ཕན་བསྒྲུབ་ཡ་གཅིག་འདི་ང་ཚོ་ཚང་མ་ལོག་ད་བྱེད་དགོས་ཡ་རེད་ཨེ་ནི་ཐུགས་རྗེ་ཆེ་ཞུ་གི་ཡིན། ད་ག་ནང་བཞིན་གྱི་མི་རིས་མེད་ཀྱི་ཆོས་བྱེད་དགེ་འདུན། གང་འཚམ་ཞིག་འདུག་ཕེབས་ཡག་རེད། ཨེ་ཚང་མ་ཀློག་ལེ་ཡག། ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། ལུང་ད་ད་ལྟ་ཡང་ང་ཚོ་དུས་ཚོད་འགལ་གྱིན་པས་ད་རིང་གི་ལེ་ཚན་འདི་གསན་མཁན་རྣམ་པ་ཚོ་ངོ་སྤྲོད་བྱེད་མཚམས་ད་བཞག་གི་ཡིན་གསན་མཁན་རྣམ་པ་ཚོས་ད་རིང་གི་གཏམ་གླེང་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།